བཅུ་བདུན་པ། བྱང་ཆུབ་ལྗོན་ཤིང་གི་ལོ་མ། བྱང་ཆུབ་ཤིང་དྲུང་དུ་དགེ་སྦྱོང་གོའུ་ཏ་མའི་རྩལ་རྫོགས་ཤིང་རྩེ་གཅིག་པའི་ཏིང་ངེ་འཛིན་དེས་སོ་སོའི་གཟུགས་ཕུང་ལ་ཟབ་བརླིང་གིས་དམིགས་པ་ན། ཁོང་གིས་སོ་སོའི་གཟུགས་ཕུང་གི་སྦུབས་ཕྲན་དེ་དག་རེ་རེ་ནས་ཆུ་ཀླུང་གི་ཐིགས་པ་ཇི་བཞིན་རྫོགས་མཐའ་མེད་པར་སྐྱེ་འཇིག་གནས་གསུམ་གྱི་ཆུ་རྒྱུན་ལྟ་བུའི་རང་བཞིན་དུ་གཟིགས་ཏེ། གཟུགས་ཕུང་དེའི་ཚོགས་པ་ན་འགྱུར་བ་མེད་ཅིང་གཏན་དུ་གནས་པའི་ཆ་ཤས་ཤིག་ནི་གང་ཡང་མ་གཟིགས་ཤིང། རང་དང་དོན་གཞན་དུ་ཡོད་པའི་ཕུང་པོའི་ཆ་ཤས་འདི་རེད་ཟེར་བ་ཞིག་གཏན་ནས་མ་རྙེད། གཟུགས་ཀྱི་ཕུང་པོའི་རྒྱུན་དང་ཚོར་བའི་ཕུང་པོའི་རྒྱུན་གཉིས་ཕན་ཚུན་འདྲེས་ཤིང་ལྷན་ཅིག་ཏུ་གནས་པར་བརྟེན། ཚོར་བའི་ཕུང་པོའི་ཆ་ཤས་རྣམས་ཀྱང་རེ་རེ་ནས་ཆུ་རྒྱུན་གྱི་ཐིགས་པ་རེ་རེ་དང་མི་གཉིས་པས་ཆ་ཤས་དེ་དག་གིས་གཅིག་གིས་གཅིག་ལ་གྲོགས་བྱས་ཏེ་སྐྱེ་འཇིག་གནས་གསུམ་གྱི་ཆུ་བོའི་བཞུར་རྒྱུན་བསྐྲུན་པར་བྱེད། དེ་ཡང། ཚོར་བའི་ཕུང་པོ་དེ་ལ་ཚོར་བ་བདེ་བ་དང་ཚོར་བ་སྡུག་བསྔལ་ཚོར་བ་བཏང་སྙོམས་བཅས་རིགས་གསུམ་ཡོད་ཀྱང། ཐམས་ཅད་མི་རྟག་པ་ཡིན་པར་གཅིག་མཚུངས་སུ་ངེས་པས། མཚམས་རེར་མངོན་སུམ་དུ་འགྱུར་བ་དང་སྐབས་རེར་བག་ལ་ཞ་བ་སོགས་གཟུགས་ཕུང་གི་ཚོགས་པར་གནས་པའི་སྦུབས་ཕྲན་རྣམས་དང་འདྲ་བར། སྐྱེ་འཇིག་བྱེད་པའོ། དེ་ནས་དགེ་སྦྱོང་གོའུ་ཏ་མས་ཆེས་ཁྱད་དུ་འཕགས་པའི་ཏིང་ངེ་འཛིན་དེ་ལ་བརྟེན་ནས། གཟུགས་དང་ཚོར་བའི་ཕུང་པོའི་རྒྱུན་དང་མཉམ་དུ་རྒྱུ་བའི་འདུ་ཤེས་ཀྱི་ཕུང་པོའི་རྒྱུན་ལ་བསམ་ཞིང་བསྒོམ། འདུ་ཤེས་ཀྱི་ཕུང་པོའི་ཆུ་བོའི་རྒྱུན་གྱི་ཐིགས་པ་རྣམས་ཀྱང་རེ་རེ་ནས་ཕན་ཚུན་འདྲེས་ཤིང་གཅིག་ཕན་གཅིག་གྲོགས་ཀྱི་སྒོ་ནས་སྐྱེ་འཇིག་གནས་གསུམ་གྱི་བྱ་བའི་བརྒྱུད་རིམ་དེ་འགྲུབ། གལ་ཏེ། སྐྱེ་བོ་གང་ཡང་རུང་བ་ཞིག་གིས་འདུ་ཤེས་ཀྱི་ཕུང་པོ་དེ་འཁྲུལ་པ་མེད་པའི་རང་བཞིན་དུ་གནས་ཚེ། དངོས་པོའི་གནས་ཚུལ་ལས་སླ་བས་མཐོང་ཐུབ་ཀྱི་ཡོད་ན་ཡང། སྐྱེ་བོ་དེས་འདུ་ཤེས་འཁྲུལ་པའི་རང་བཞིན་དུ་གནས་ཡོད་ཚེ། དངོས་པོའི་གནས་ཚུལ་བསྒྲིབས་ནས་མཐོང་མི་ཐུབ་པ་ཡིན། མི་རྣམས་རྫོགས་མཐའ་བྲལ་བའི་སྡུག་བསྔལ་གྱི་ཀློང་དུ་ཚུད་དགོས་དོན་དེ་ཡང། ཁོང་ཚོའི་ཕྱིན་ཅི་ལོག་གི་འདུ་ཤེས་ལ་བརྟེན་ནས་བྱུང་བ་ཡིན་པས། འདུ་ཤེས་ཕྱིན་ཅི་ལོག་གི་ཡུལ་འཛིན་སྟངས་ནི་མི་རྟག་པ་ལ་རྟག་པར་འཛིན་པ། བདག་ཏུ་མ་གྲུབ་པ་ལ་བདག་ཏུ་གྲུབ་པར་ལྟ་བ། གང་སྐྱེ་འཇིག་མེད་པ་དེར་སྐྱེ་འཇིག་ཡོད་པར་འཛིན་པ། དེ་བཞིན་གང་ཞིག་ལ་ཆ་ཤས་སོ་སོར་འབྱེད་མི་ཐུབ་པ་དག་ལ་ཆ་ཤས་སོ་སོར་ཡོད་པར་འཛིན་པ་སོགས་སོ། དེའི་རྗེས་དེར་གོའུ་ཏ་མས་སྡུག་བསྔལ་གྱི་འབྱུང་ཁུངས་ཏེ་འཇིགས་སྐྲག་དང་ཁོང་ཁྲོ་ཞེ་སྡང་ཁེངས་དྲེགས་ཕྲག་དོག་བརྣབ་སེམས། མ་རིག་པ་དང་རྨོངས་པ་སོགས་སེམས་ལས་བྱུང་བ་རྣམས་ལ། དྲན་ཤེས་ཀྱི་ངང་དུ་མཉམ་པར་བཞག། དེ་ཡང་ཁོང་གི་ཐུགས་རྒྱུད་ལ་འཁྲུངས་པའི་དྲན་པ་དང་ཤེས་བཞིན་གྱི་ཉམས་རྟོགས་ནི། ཉི་མའི་དཀྱིལ་འཁོར་ཇི་བཞིན་འོད་ཟེར་ཕྱོགས་སུ་བཀྱེ་བའི་རང་བཞིན་དུ་གནས་པས། ཁོང་གི་ཉམས་རྟོགས་ཀྱི་འོད་སྟོང་དེ་ཉིད། བཀོལ་སྤྱོད་ཀྱིས་མ་རུངས་པའི་བསམ་བློ་ཡོད་དོ་ཅོག་གི་རང་བཞིན་གསལ་བར་བྱས་པ་ན། ཉོན་མོངས་པའི་བསམ་པ་དེ་དག་རྩ་བ་མ་རིག་པ་ལ་བརྟེན་ནས་བྱུང་བའི་གནས་ལུགས་དེ་མཁྱེན། ཉོན་མོངས་པ་དེ་དག་ནི་དྲན་པ་དང་ཤེས་བཞིན་གྱི་ལྡོག་ཕྱོགས་ཏེ་འོད་དང་བྲལ་བའི་མུན་ནག་ཅིག་གོ། དེ་ལྟར། གོའུ་ཏ་མས་ཐོག་མའི་མ་རིག་པ་སྤོང་བ་དང་ཆོས་རྣམས་ཀྱི་ཡིན་ལུགས་ལ་ཕུ་ཐག་ཆོད་པའི་རྟོག་ཞིབ་བྱེད་དགོས་པ། དེ་ཡང་དངོས་སུ་རང་ཉིད་ཀྱི་མྱོང་བས་སྒྲུབ་དགོས་པ་བཅས་ནི་ཐར་པའི་གོ་འཕང་གི་སྒོ་ཆེན་འབྱེད་པའི་ལྡེ་མིག་ཏུ་གཟིགས། དེ་ལྟ་བུའི་མཁྱེན་དཔྱོད་ཀྱི་གོ་རྟོགས་དེ་ནི་ཐོས་བསམ་ཙམ་ལ་བརྟེན་ནས་ཐོབ་པའི་ཡོན་ཏན་ཞིག་གཏན་ནས་མ་ཡིན་པར། དངོས་སུ་ཉམས་མྱོང་ལ་བརྟེན་ནས་ཐོབ་དགོས་པ་ཞིག་གོ། སྔོན་ཆད་གཞོན་ནུ་དོན་གྲུབ་ཀྱིས་འཇིགས་སྐྲག་དང་ཁོང་ཁྲོ་བརྣབ་སེམས་སོགས་སྤོང་བའི་ཐབས་ལམ་ལ་འབད་ན་ཡང་ཐབས་ལམ་དེ་དག་ལ་བརྟེན་ནས་འབྲས་བུ་སྨིན་ཐུབ་མེད། རྒྱུ་མཚན་ནི། སྔར་གྱི་ཐབས་ལམ་དེ་དག་གློ་བུར་བའི་ཚོར་ཤུགས་དྲག་པོ་རྣམས་མགོ་གནོན་ཐབས་ཀྱི་འབད་བརྩོན་ཙམ་ཞིག་ཡིན་པའི་རྐྱེན་གྱིས་རེད། འོན་ཀྱང་ད་ལྟའི་ཆར་གཞོན་ནུ་དོན་གྲུབ་ཀྱིས་མ་རིག་པ་དེ་འཇིགས་སྐྲག་དང་ཁོང་ཁྲོ་བརྣབ་སེམས་སོགས་ཀྱི་ཐོག་མའི་རྒྱུ་ཡིན་པ་གཟིགས་ཤིང། ཉི་མའི་དཀྱིལ་འཁོར་མངོན་པར་ཤར་བ་ན་མུན་ནག་གི་ཕུང་པོ་རང་བཞིན་གྱིས་འགག་འགྲོ་བ་ཇི་བཞིན། ནམ་ཞིག་སྐྱེ་བོ་གང་ཡང་རུང་བ་ཞིག་མ་རིག་པའི་འཆིང་རྒྱ་ལས་ཡོངས་སུ་གྲོལ་བ་ན། སྐྱེ་བོ་དེའི་རྒྱུད་ཀྱི་ཉོན་མོངས་པ་མཐའ་དག་རང་བཞིན་གྱིས་ཡལ་འགྲོ་བའི་གནས་ལུགས་དེ་ཡང་མཁྱེན། དེ་ལྟ་བུའི་གཞོན་ནུ་དོན་གྲུབ་ཀྱི་ཉམས་རྟོགས་དེ་ནི་ཁོང་གིས་ཟབ་ཅིང་བརླིང་བའི་བསམ་གཏན་སྒོམ་པ་ལ་བརྟེན་ནས་བྱུང་བའི་འབྲས་བུ་ཞིག་གོ། གཞོན་ནུ་དོན་གྲུབ་ཀྱིས་ཞལ་འཛུམ་པ་དང་བཅས་སྔོ་ཞིང་དྭངས་པའི་ནམ་མཁའ་ལ་པར་རྗེས་བཏབ་པ་དང་མི་གཉིས་པའི་བྱང་ཆུབ་ཤིང་གི་ལོ་འདབ་ཀྱི་མཇུག་སྒྲོ་རྣམས་ལྷགས་པས་ཕར་གཡོ་ཚུར་གཡོ་བྱས་ཏེ་ཁོང་ལ་སྐད་གཏོང་བ་དང་འདྲ་བའི་ཕྱོགས་སུ་དབུ་ཡར་བཏེགས་ནས་ལོ་འདབ་དེ་ཚོར་གཟབ་ནན་གྱིས་གཟིགས་བཞུགས་པར། ཁོང་གིས་ནམ་མཁའི་ཉི་མ་མེད་ན། ལོ་འདབ་འདི་དག་གནས་མི་ཐུབ་ལ། འོད་སྣང་དང་དྲོད་ཁོལ་མེད་ན་ཡང་ལོ་འདབ་འདི་དག་གནས་མི་ཐུབ་པར་གཟིགས་པས། ལོ་འདབ་འདི་དག་གི་སྟེང་དུ་ཉི་མ་དང་སྐར་ཚོགས་གནས་པ་གསལ་བར་གཟིགས་སོ། དེས་ན། འདི་ཡོད་པས་ན་དེ་འབྱུང་ཞིང་དེ་སྐྱེས་པའི་ཕྱིར་འདི་འབྱུང་ངོ་ཞེས་པ་ལྟར། ཁོང་གིས་ནམ་མཁའི་སྤྲིན་པ་མེད་ན་ཆར་པ་འབབ་མི་སྲིད་ཅིང་ཆར་པ་མ་བབ་ན་ལོ་འདབ་འདི་ཡང་སྐྱེ་མི་སྲིད་པར་གཟིགས་པས། ལོ་འདབ་འདིའི་སྟེང་དུ་ཆར་སྤྲིན་གནས་པ་ཡང་གཟིགས་པ་མ་ཟད་ལོ་འདབ་དེའི་སྟེང་དུ་ས་དང་དུས་ཚོད་བར་སྣང་ཤེས་པ་སོགས་གནས་པ་གཟིགས་སོ། དོན་དངོས་སུ་དུས་གཅིག་ཉིད་དུ་ཡང་འཇིག་རྟེན་གྱི་ཆོས་ཡོད་དོ་ཅོག་ལོ་འདབ་དེའི་སྟེང་དུ་གནས་ཡོད་པས་ན་ལོ་འདབ་དེའི་དངོས་པོའི་གནས་ལུགས་ནི་ཆེས་ངོ་མཚར་ཆེ་བའི་རྫུ་འཕྲུལ་ལྟ་བུ་ཞིག་རེད་ཨང། མི་དཀྱུས་མའི་བསམ་ཚུལ་ལྟར་བྱས་ན་ལོ་འདབ་དེ་དག་དཔྱིད་དུས་སུ་སྐྱེ་འགོ་ཚུགས་པ་ཞིག་ཡིན་པར་བསམ་གྱི་ཡོད་ན་ཡང་གོའུ་ཏ་མས་ནི་ལོ་འདབ་དེ་ཆེས་སྔ་མོ་སྔ་མོའི་དུས་ནས་ཉི་འོད་ཀྱི་ནང་དང་དེ་བཞིན་ཆར་སྤྲིན་དང་ཤིང་སྡོང། ཁོང་རང་ཉིད་བཅས་ཀྱི་སྟེང་དུ་ཡང་གནས་པར་གཟིགས། ད་དུང། ལོ་འདབ་དེ་དག་ནམ་ཡང་སྐྱེ་མ་མྱོང་ཞིང། ཁོང་རང་ཉིད་ཀྱང་ནམ་ཡང་སྐྱེ་མ་མྱོང་བར་གཟིགས་སོ། མདོར་ན། ཁོང་རང་ཉིད་དང་ལོ་འདབ་གཉིས། མིག་གི་ཡུལ་དུ་མངོན་པ་ཙམ་ལས་དོན་དངོས་པོའི་གནས་ཚུལ་དུ་དུས་ནམ་ཡང་སྐྱེ་བ་མེད་ཅིང་འགག་པ་མེད་པར་གཟིགས། དེ་ལྟ་བུའི་ཉམས་རྟོགས་ནི་སྐྱེ་འཆི་དང་མངོན་མི་མངོན་ལ་སོགས་པའི་འཆར་སྒོ་ལས་ཡོངས་སུ་གྲོལ་བས་ལོ་འདབ་དང་རང་ཉིད་ཀྱི་གདོང་རས་ངོ་མ་གཉིས་པོ་ཁོ་རང་རང་ཉིད་ཀྱི་ངོས་ནས་གསལ་བར་གྱུར། ཁོང་གིས་ཆོས་གཅིག་གི་གནས་ལུགས་དེ་ཉིད་ཆོས་ཐམས་ཅད་ཀྱི་སྟེང་དུ་ཡོད་པར་གཟིགས་ཤིང་གཅིག་གི་ནང་དུ་ཐམས་ཅད་གནས་ཤིང་ཐམས་ཅད་ཀྱི་སྟེང་ན་གཅིག་ཡོད་པར་ཡང་གཟིགས་སོ། ཁོང་གིས་གཟུགས་ཕུང་དང་ལོ་འདབ་གཉིས་གཅིག་ཏུ་གནས་ཤིང་དེ་གཉིས་ལ་རང་དང་དོན་གཞན་པའི། རྟག་པའི་བདག་ཅིག་མེད་ལ། དེ་གཉིས་ལས་གཞན་པ་སྟེ། འཇིག་རྟེན་གྱི་ཆོས་ལ་མ་བརྟེན་པར་རང་དབང་གི་སྒོ་ནས་གནས་ཐུབ་པ་ཞིག་ཀྱང་མ་ཡིན་ནོ། ཁོང་གིས། ཆོས་ཐམས་ཅད་ཀྱི་རང་བཞིན་ཏེ། རྟེན་ཅིང་འབྲེལ་བར་འབྱུང་བའི་ངང་ཚུལ་འདི་ཉིད་གཟིགས་པས། ཆོས་རྣམས་ཀྱི་སྟོང་པའི་གནས་ལུགས་ཏེ་ཆོས་ཐམས་ཅད་ཕུང་པོ་ལས་དོན་གཞན་གྱི་བདག་ཏུ་གྲུབ་པས་སྟོང་པ་གཟིགས། དེས་ན། ཁོང་གིས་ཐར་པའི་གོ་འཕང་གི་སྒོ་ཆེན་འབྱེད་པའི་ལྡེ་མིག་དེ་ནི། རྟེན་ཅིང་འབྲེལ་བར་འབྱུང་བ་དང་བདག་ཏུ་མ་གྲུབ་པའི་རང་བཞིན་གཉིས་པོ་འདི་ཉིད་ཡིན་པ་གསལ་བར་གཟིགས་སོ། ནམ་མཁར་སྤྲིན་ཕུང་འཕྱོ་གཡེང་གིས་འཁྲིགས་ཏེ། ཕྱེད་དྭངས་གསལ་གྱི་བྱང་ཆུབ་ཤིང་གི་ལོ་མའི་རྒྱབ་ངོས་དཀར་པོར་གྱུར་སོང་བས་ཕལ་ཆེར་དེའི་དགོང་མོར་གྲང་བསིལ་གྱི་སྤྲིན་ཕུང་དག་ཕན་ཚུན་ལ་འཕྲད་དེ་ཆར་ཆུའི་ངོ་བོར་འགྱུར་བར་ངེས། སྤྲིན་པ་ནི་རྣམ་འགྱུར་ཞིག་ཡིན་ཞིང་ཆར་པ་ཡང་སྤྲིན་པའི་ངོ་བོར་འགྱུར་བའི་རྣམ་འགྱུར་གཞན་ཞིག་ཡིན་པས་ན། སྤྲིན་པ་ལ་ཡང་སྐྱེ་བ་མེད་ཀྱང་འཇིག་པ་མེད་དོ། གོ་ཏཱ་མའི་དགོངས་པར། གལ་ཏེ་སྤྲིན་པ་དེའི་གནས་ལུགས་དེ་ལྟར་ཤེས་ཀྱི་ཡོད་ན་ཁོས་དགའ་བཞིན་སྤྲོ་བའི་ངང་རི་ཀླུང་དང་ནགས་ཚལ། འབྲས་ཞིང་སོགས་སུ་ཆར་ཟིམ་གཏོང་རྒྱུ་ཡིན་པར་ཤོད་མི་དགོས་སོ་སྙམ་མོ། གོ་ཏཱ་མས་རང་གི་གཟུགས་ཀྱི་ཕུང་པོ་དང་ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་རྣམ་པར་ཤེས་པའི་ཕུང་པོ་བཅས་ཀྱི་བརྒྱུད་རིམ་དག་གཟིགས་པ་ན། ཕུང་པོ་ལྔ་པོ་མི་རྟག་ཅིང་བདག་ཏུ་གྲུབ་པས་སྟོང་པ་ཡིན་པ་གསལ་བར་མཁྱེན་པས། མཁྱེན་པ་དེ་ཉིད་མི་ཚེའི་ཁྲོད་ངེས་པར་མཁོ་ཞིང་མེད་དུ་མི་རུང་བའི་ཆ་རྐྱེན་ཞིག་ཏུ་གཟིགས། ཆོས་གང་ཡིན་ཡང་མི་རྟག་པ་དང་བདག་ཏུ་མ་གྲུབ་པའི་རང་བཞིན་དུ་མེད་ཚེ་གང་ཡང་སྐྱེ་འཕེལ་བྱེད་མི་ཐུབ་པས། འབྲས་རྡོག་གཅིག་ལ་མི་རྟག་པ་དང་བདག་ཏུ་མ་གྲུབ་པའི་རང་བཞིན་དེ་མེད་ཚེ་འབྲས་རྡོག་སྐྱེས་ནས་འབྲས་ཞིང་གྲུབ་པ་མི་སྲིད་དོ། དེ་ལྟར་བར་སྣང་གི་སྤྲིན་པ་དེ་ཡང་མི་རྟག་པ་དང་བདག་ཏུ་མ་གྲུབ་པའི་ངོ་བོར་མེད་ཚེ་དེ་ཉིད་ཆར་པའི་ངོ་བོར་འགྱུར་བ་ག་ལ་སྲིད། མདོར་ན་མི་རྟག་པ་དང་བདག་ཏུ་མ་གྲུབ་པའི་རང་བཞིན་དུ་མེད་ཚེ་བྱིས་པ་དེ་ཡང་ནར་སོན་ཏེ་དར་མ་རུ་འགྱུར་མི་སྲིད་པ་དེའོ། དེར་བརྟེན་དགེ་སྦྱོང་གོ་ཏཱ་མའི་དགོངས་པར་སོ་སོའི་མི་ཚེ་དེ། བདག་ཏུ་མ་གྲུབ་ཅིང་མི་རྟག་པའི་རང་བཞིན་ཡིན་པ་དང་དུ་བླངས་པ་ན་ད་གཟོད་སོ་སོའི་མི་ཚེ་དང་དུ་བླངས་པའི་གོ་ཆོད་པ་ཡིན་གྱི། གཞན་དུ་ན་ཕུང་པོ་ལྔ་པོ་འདི་དག་ཀྱང་རྟག་ཅིང་བརྟན་པ་དང་ཕུང་པོ་དང་དོན་གཞན་དུ་གྲུབ་པའི་བདག་ཏུ་གྲུབ་པར་ལྟ་བའི་ལྟ་བ་ནོར་བ་དེ་ནི་སྡུག་བསྔལ་གྱི་འབྱུང་ཁུངས་སོ། དེ་ལྟར་སྐྱེས་བུ་སུ་རུང་ཞིག་གིས་བདག་ཏུ་མ་གྲུབ་པ་དང། མི་རྟག་པའི་རང་བཞིན་གཟིགས་པ་ན་སྐྱེས་བུ་དེས་ད་གཟོད་སྐྱེ་བ་དང་འཆི་བ་སྤྲོས་པ་དང་ཡལ་བ་གཅིག་དང་དུ་མ་ཕྱི་དང་ནང་ཆེན་པོ་དང་ཆུང་ངུ་གཙང་བ་དང་བཙོག་པ་སོགས་འཛིན་པའི་རྣམ་རྟོག་ནོར་བ་རྣམས་ཤེས་རབ་ཉོན་མོངས་ཅན་ཏེ་འཇིག་ལྟས་བསྐྲུན་པ་ཡིན་པར་ཤེས། དེ་བཞིན་སྐྱེས་བུ་གང་ཞིག་གིས་ཆོས་ཐམས་ཅད་ཀྱི་གནས་ལུགས་ཏེ་སྟོང་པའི་རང་བཞིན་ཤེས་པ་ན་སྐྱེས་བུ་དེས་ཉོན་མོངས་པའི་འཆིང་རྒྱ་ལས་གྲོལ་ཏེ་སྡུག་བསྔལ་གྱི་ཀློང་ནས་འགྲོལ་ཐུབ་བོ་སྙམ་དུ་དགོངས་སོ། གོའུ་ཏ་མས་ཉིན་རེ་བཞིན་མཚན་མོའི་དུས་སུ་བྱང་ཆུབ་ཤིང་དྲུང་དུ་ཏིང་ངེ་འཛིན་ལ་མཉམ་པར་བཞག་སྟེ་དྲན་ཤེས་ཀྱི་འོད་རང་སོ་སོའི་ལུས་སེམས་ཀྱིས་གཙོས་ཆོས་ཐམས་ཅད་ལ་སྤྲོས་སོ། ཁོང་གི་མཆེད་གྲོགས་ལྔས་དུས་ཡུན་རིང་མོའི་སྔོན་ནས་གོའུ་ཏ་མ་བསྐྱུར་ཏེ་གནས་གཞན་དུ་ཕྱིན་ཟིན་པས་སྐབས་དེའི་ཁོང་གི་སྒོམ་གྲོགས་ནི། རང་ཉིད་ཀྱི་ཉེ་འཁོར་ན་གནས་པའི་ནགས་ཀླུང་དང་ཆུ་བོ་བྱ་དང་བྱིའུ་དེ་བཞིན་ས་ཁྲོད་དང་ནགས་ཁྲོད་ན་གནས་པའི་འབུ་སྲིན་སྟོང་ཕྲག་མང་པོ་དག་ཡིན་ནོ། རླབས་ཆེ་བའི་བྱང་ཆུབ་ལྗོན་པ་དེ་ནི་ཁོང་གི་ཉམས་ལེན་ཁྲོད་ཀྱི་སྤུན་མཆེད་གཙོ་བོ་དེ་ཡིན་ཞིང། མཚན་མོར་ཏིང་ངེ་འཛིན་ལ་མཉམ་པར་བཞག་སྟེ་བཞུགས་སྐབས། ཐོལ་གྱིས་འཆར་འོང་བའི་སྲོད་ཀྱི་སྐར་ཆེན་དེ་ཡང་ཁོང་གི་སྒོམ་གྲོགས་སུ་གྱུར། དེ་ལྟར། ཁོང་གིས་མཚན་མོ་ཕྱི་པོའི་བར་དུ་ཏིང་ངེ་འཛིན་ལ་མཉམ་པར་བཞག་སྟེ་བཞུགས་སོ། ནམ་རྒྱུན་སྲས་མོ་ལེགས་སྐྱེས་མས་གཙོས་གྲོང་གསེབ་ཀྱི་ཕྲུ་གུ་དག། ཉིན་གུང་མ་ཟིན་ཙམ་གྱི་སྔོན་དེར་ཁོང་ལ་མཇལ་བར་བཅར་གྱི་ཡོད་པས། ཉིན་ཞིག་ལེགས་སྐྱེས་མས་འབྲས་ཐུག་ནང་འོ་མ་དང་སྦྲང་རྩི་བླུགས་ཏེ། གཡོས་སུ་བྱས་པའི་ཞལ་ཟས་ཕུལ་ཞིང། ཁྱེའུ་བཀྲ་ཤིས་ཀྱིས་ཀྱང་རྩྭ་ཀུ་ཤ་ཆག་པ་ཞིག་ཕུལ། དེ་ནས་ཁྱེའུ་བཀྲ་ཤིས་ཀྱིས་མ་ཧེ་རྣམས་དེད་དེ་རང་ཁྱིམ་དུ་ལོག་པའི་རྗེས་ཏེ། དེའི་མཚན་མོ་དེ་ག་རང་དུ། དགེ་སྦྱོང་གོའུ་ཏ་མར་ཐམས་ཅད་མཁྱེན་པའི་གོ་འཕང་མངོན་དུ་བྱས་ཀྱི་ཐུགས་ཚོར་ཟབ་མོ་ཁྱད་པར་བ་ཞིག་འཁྲུངས་པར་མ་ཟད། དེའི་སྔ་ནུབ་དེར་ཁོང་ལ་རྒྱུན་ལྡན་དང་མི་འདྲ་བའི་མཚན་ལམ་འགའ་བྱུང། མཚན་ལམ་དང་པོ་དེ་ནི། ཁོང་ཉིད་སོ་སོའི་འཁྲིས་སུ་འཕྲེད་ཉལ་གྱིས་བཞུགས་ཤིང་རང་ཉིད་ཀྱི་པུས་མོ་གཉིས་ཧི་མ་ལ་ཡའི་རི་ངོགས་ལ་ཐུག་པ་དང། ཕྱག་གཡོན་པ་ཤར་གྱི་རྒྱ་མཚོའི་མཐའ་ལ་རེག་ཅིང། ཕྱག་གཡས་པ་ནུབ་ཀྱི་རྒྱ་མཚོའི་མཐའ་ལ་རེག་པ་དང་ཞབས་གཉིས་ལྷོ་ཡི་རྒྱ་མཚོའི་མཐའ་རུ་བཞག་འདུག་པ་རྨིས་སོ། རྨི་ལམ་གཉིས་པའི་ནང་དུ་ཁོང་གི་ལྟེ་བ་ནས་ཤིང་རྟའི་འཁོར་ལོ་འདྲ་བའི་མེ་ཏོག་པད་མ་ཆེན་པོ་ཞིག་འཁྲུངས་ཏེ་མཁའ་དབྱིངས་སུ་ལྡིང་ནས་ཆེས་མཐོ་བར་གནས་པའི་སྤྲིན་ཕུང་ལ་ཐུག་པ་རྨིས། རྨི་ལམ་གསུམ་པའི་ནང་དུ། ཚོན་མདོག་རྣམ་པ་བཀྲ་བའི་བྱིའུ་ཡི་ཁྱུ་ཚོགས་ཤིག། ཕྱོགས་བཞི་མཚམས་བརྒྱད་ནས་ཁོང་གི་ཕྱོགས་སུ་འཕུར་འོང་བ་རྨིས་པ་སོགས། མདོར་ན་རྨི་ལམ་དེ་དག་གིས་ཁོང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པ་ལ་མངོན་དུ་ཕྱོགས་འདུག་གོ་ཞེས་པའི་བརྡ་བསྟན་པ་ལྟར་གྱུར། ཉིན་དེའི་དགོང་མོ་སྔ་ཙམ་ལ། ཁོང་གིས་གཙང་པོའི་ཉེ་འགྲམ་ནས་ཕེབས་སྒོམ་དང་བཞུགས་སྒོམ་གྱི་ཉམས་ལེན་གྲུབ་རྗེས། གཙང་པོའི་ནང་དུ་འཛུལ་ཏེ་སྐུ་གཟུགས་ལེགས་པར་བཀྲུས། དེ་ནས་སྲོད་དེ། མུན་རུབ་ལ་ཉེ་བའི་མཚམས་སུ། ཕྱིར་བྱོན་ཏེ། རང་ཉིད་དང་འདྲིས་མྱོང་ཆེ་བའི་བྱང་ཆུབ་ཤིང་དྲུང་དུ་བཞུགས་ཤིང། སྒོམ་གདན་ལ་བཏིང་བའི་རྩྭ་ཀུ་ཤར་གཟིགས་ཏེ་འཛུམ་ཙམ་གནང། ལྗོན་ཤིང་དེའི་འོག་ནས་གོའུ་ཏ་མས་སྒོམ་སྒྲུབ་ཉམས་ལེན་ཁྲོད་ཆེས་གལ་འགངས་ཆེ་ལ། རིན་ཐང་བྲལ་བའི་ཉམས་རྟོགས་མི་ཉུང་བ་ཞིག་མངོན་དུ་བྱས་ཟིན་ཅིང། ད་ལྟའི་ཆར་ཁོང་ནི་དུས་ཡུན་རིང་པོའི་སྔོན་ནས་རེ་སྒུག་བྱས་པའི་ཐམས་ཅད་མཁྱེན་པའི་གོ་འཕང་གི་སྒོ་མོ་འབྱེད་པ་ལ་མངོན་དུ་ཕྱོགས་སོ། དགེ་སྦྱོང་གོ་ཏ་མས་ག་ལེར་པད་མའི་སྐྱིལ་ཀྲུང་དང་བཅས་གདན་དུ་བཞུགས་ཤིང། དལ་ལྷོད་ཀྱིས་བཞུར་བཞིན་པའི་གཙང་པོའི་བཞུར་རྒྱུན་དང་ལྷགས་རླུང་འཇམ་པོས་དལ་བུས་གཡོ་བའི་གཙང་འགྲམ་གྱི་རྩྭ་དང་རྩི་ཐོག་དག་ལ་སྤྱན་གྱིས་ཕུར་ཚུགས་སུ་གཟིགས། མཚན་ལྗོངས་དེའི་ནགས་ཀླུང་ནི་ཅི་འདྲའི་ཁུ་སིམ་ཞིང། གསོན་ཉམས་ལྡན་པ་ཞིག་རེད་ཨང། ཁོང་གི་མཐའ་འཁོར་གཡས་གཡོན་ནས་རིགས་འདྲ་མིན་གྱི་འབུ་སྲིན་སྟོང་ཕྲག་མང་པོས་ཅིར་ཅིར་གྱི་སྐད་སྙན་སྒྲོག་དེ་ནས་ཁོང་གིས་དྲན་ཤེས་ཀྱི་ངང་དུ་དམིགས་པ་དབུགས་དབྱུང་རྔུབ་ལ་གཏད་དེ་ག་ལེར་སྤྱན་ཟུང་བཙུམས་པ་ན། མཁའ་དབྱིངས་སུ་སྐར་མ་མཛོག་རྡོག་ཙམ་སྲོད་ཀྱི་སྐར་ཆེན་དེ་ཡང་ཤར་ཟིན་ཏོ།